མ་རེད། གྲོང་ཚོ་སུ་སུ་ཡོད་ད་ང་ཁ་ལག་ཟ་རོགས་ཟེར་བྱེད། ཡོད་ན། ཆ་འདྲ་བྲིས་ང་ཁ་ལག་ཟ་རོགས་ར་བྱེད། མ་རེད།

དེ་དབང་དཀར་ས། ཚེ་བརྟན་ཕུན་ཚོགས་ས་དཀར་ཟེར་ཆུ་སྐྱེས་ཁམས་སྤེལ་ལ་པ་ལ་དགོ། ཐུ་ཧུ་ཐུ་ཧུ། ཐུ་ཧུ་ལབ་ན་རྒྱ་མི་སྐད་རེད།

ཁྱེད་རང་རེད་ས། ངོ་དེབ་སྒང་བྲིས་འདུག་དང། དགའ་ལྡན། ང་ཚོའི་བོད་ཀྱི་སྲིད་དབང་དེ། དགའ་ལྡན་ཕོ་བྲང་གི་ཐོག་དང་པོ་འཇིག་རྟེན་སྒང་ལ་དེའི་སྐབས་སུ་ཡང། གཟིམ་ཆུང་གོང་འོག་གཉིས་ཟེར་ནས་ད་དོལ་རྒྱལ་དེ་རེད། དེའི་སྐབས་སུ་རྙོག་དྲ་ཞེ་པོ་བྱུང་སོང་ཨ། བྱུང་སོང་ཨ་ཟེར་ནས་ང་ཚོ་ད་ཡོད་མ་རེད་ད་མི་ལོ་སུམ་བརྒྱ། ད་དྲུག་ཅུ་བདུན་ཅུ་ཡར་སྔོན་རེད་བ། བྱུང་འདུག་ཨ། དགའ་ལྡན་ཕོ་བྲང་གི་སྲིད་དབང།

ད་ལྟའི་ཆར་གྱི་གཙོ་བོ་གཅིག་ད་སོ་སོ་དངོས་སུ་ས་ཡིག་བརྒྱབ་ས་གི་དེ་ཡོད་མ་རེད་ཨ་དེ་མེད་དེ་སྒང་ལ། སོ་སོ་གི་དཔྱ་དངུལ་ལག་དེབ་དང་སོ་སོའི་ཁ་བྱང་དང། སོ་སོ་གི། མགྱོགས་འཕྲིན་ཁ་བྱང་དང་ཁ་པར་ཨང་གྲངས་དང། དེ་ནས་ད་ད་ལྟ་ག་རེ་ཟེར། དཔྱ་དངུལ་ལག་དེབ་ཨང་གྲངས། དེ་ཡིན་གཅིག་མིན་གཅིག་ཁོ་ནས་ཡིན་གཅིག་མིན་གཅིག་ད་གང་ལྟར་ཀྱང་གཞུང་དེ་སོ་སོ་གི་ཤ་ཚ་གི་ཡོད་པ་ཡིན་ན།

ལོ་བཅོ་བརྒྱད་ཀྱི་ལོན་ཟིན་པ། བཅོ་བརྒྱད་ཀྱི་ཡན་ཆད། འོ་དེ་ཆ་ཚང་གི། སོ་སོའི་དཔྱ་དངུལ་ལག་དེབ་ཨང་གྲངས་དང་ཁ་པར་ཨང་གྲངས་དང་སོ་སོའི་ཁ་བྱང་དང་མགྱོགས་འཕྲིན་ཁ་བྱང། འོ་དེ་ཆ་ཚང་ཕུལ། དེ་ཡིན་གཅིག་མིན་གཅིག་གནང་དགོས་འདུག། ཐུགས་རྗེ་ཆེ། དེ་ང་གཅིག་ང་གཅིག་གི་དེ་ལབ་རོགས་གཅིག་ངས་ལབ་གི་མེད་ད། ལིང་གི་འདྲ་སྤེལ་གི་འདུག་ཡག་པོ་མཐོང་སོང། ཡག་པོ་མཐོང་སོང་མཐོང་སོང་ཡ་དེ་རྒྱབ་སྐྱོར་གཅིག་དགོས་རོགས་ཡ།

སོ་སོའི་གཞུང་དེ་མྱུར་སྐྱོབ་བྱ་ཡའི་ཆེད་དུ། དམངས་གཙོ་ཡང་དག་པ་ཞིག་ཡོང་བའི་ཆེད་དུ། མི་དམངས་ལ་འདྲ་མཉམ་གྱི་ཐོབ་ཐང་ཞིག་རག་པའི་ཆེད་དུ། དམངས་གཙོ་ཞིག་ཡིན་པ་ཡིན་ན་མི་དམངས་ཀྱི་ཐོབ་ཐང་ཆེ་ཤོས་དེ་འོས་བླུག་ཡག་དེ་རེད་སོ་སོའི་དཔོན་པོ་སོ་སོས་འདམ་ཡག་དེ་རེད་བ། ད་དེ་འདམ་དུས་སྒང་ལ་དེ་འདྲ་མཉམ་གྱི་འདམ། བོད་གངས་ཅན་ལྗོངས་ཀྱི་འབངས་མི་སེར་ཡིན་པ་གཅིག་གྱུར་ཡིན་པ། དེ་ལ་ཐོབ་ཐང་གཅིག་གྱུར་དགོས་པ། འོ་དེའི་སྒང་ནས་དེ་ཐོབ་ཐང་དེ་བརྩད་དགོས་རེད། དེ་ལྟ་མ་གཏོགས། གྲྭ་རྒན་བླ་རྒན་ཁ་ཤས་ལ་འོས་བཅུ་གཉིས་བླུག་ཡག་ཡོད་བྱས། ད་ང་འདྲ་བོ་འདི་སོར་དུས་སོར་སྐུམ་འདི་ཚོ་ལ་འོས་གཅིག་མ་གཏོགས་བླུག་ཡག་ཡོད་མ་རེད། ས་གནས་ལ། འོ་དེ་རེད།

ག་རེ་ཟ། ཨོ་རྒྱན་སྟོབས་རྒྱལ་དང། ད་འདི་ཚོ་རིགས་དེ་དགའ་ལྡན་ཕོ་བྲང་མི་དགའ་མཁན་རྒྱལ་དབང་སྐུ་ཕྲེང་རིམ་བྱོན་མི་དགའ་མཁན་བཙན་བྱོལ་གཞུང་དེ་ལ་དཔེ་དེབ་བློ་ལོག་ལྡན་མཁན་ཅིག་ཡིན་པ་ཡིན་ན། དེ་མ་སྦྱང་ན་འགྲིག་གི་རེད། སྦྱང་དགོས་ཡ་ཡོད་མ་རེད། བཙན་བྱོལ་གཞུང་དེ་སྲུང་སྐྱོབ་བྱེད་ཀྱི་ཡིན་ཟེར་ནས་སོ་སོ་སྤྱི་ཚོགས་འདི་བཙན་བྱོལ་ལ་ཡོང་བ་གི་སོ་སོ་ལ་འགན་ཅིག་ཡོད་ཨ་ཟེར་མིན་ན།

རྡོག་རྫིས་བཏང་ནས་འདི་གཅིག་མི་འདུག་ཨ། ད་མི་མང་འུ་ཐུག་ནས། མི་མང་ལངས་ཡོང་དགོས་རེད་ད། ཐོག་དང་པོ། མཚན་རྟགས་བསྡུ་ཡ་དེ་གོམ་པ་དང་པོ་རེད། འདི་གི་ཁོ་ཚོ་གི་ཡག་ག་ཅིག་མ་བྱས་ན་གོམ་པ་གཉིས་པ་དེ་ད་ལྟ་བོད།

ང་ཚོ་དེ་མ་རེད། ང་ཚོ་སོ་སོ་གི་ཁ་པར་ཨང་གྲངས། མགྱོགས་འཕྲིན་གི་ཁ་བྱང་སོ་སོ་ད་ལྟའི་སྡོད་གནས་ཀྱི་ཁ་བྱང། དེ་ནས་སོ་སོ་གི་ག་རེ་ཟ། དཔྱ་དངུལ་ལག་དེབ་ཨང་གྲངས། འོ་དེ་ཆ་ཚང་དགོས་ཀྱི་རེད། དེ་ཅི་སྟེ། ཁོང་ཚོ་གཅིག་གི་ལྟ་མཁན་ཅིག་ཀྱང་མི་འདི་དེ་དེ་རེད་འདི་དེ་རེད་ཟེར། ལོ་བཅོ་བརྒྱད་ལ་ཟིན་པ། ལོ་བཅོ་བརྒྱད་ཀྱི་ཡན་དེ་འོ་དེ་གི་དེ་ཆ་དེ་ཆ་གི་དེ་ལེན་དགོས་རེད།

ད་མི་མང་གི་འདམ་རྒྱུད་ཀྱི་གྲོས་ཚོགས་དེ་ཚོ་མི་མང་ལ་མར་བཀའ་སློབ་གནང་ཡ་ཕར་བཞག་ནས་ད་མི་མང་ཡར་འགྲོ་ནས་གྲོས་ཚོགས་ལ་བཀའ་སློབ་གནང་དགོས་ཡག་གི་དུས་ལ་བབ་འདུག་ད་ད་ཁོང་ཚོ་གི་མཚན་རྟགས་ད་འདི་ཚོ་ངོས་ལེན་མ་བྱས་ན་ད་མི་མང་ཡར་འགྲོ་ཡ་རེད་ཨོ་ད་ག་རང་བཀྲ་ཤིས་བདེ་ལེགས་ད་ང་འགྲོ་ཡེ། ང་རྡ་རམ་སར་འགྲོ་ཡིན།